པཱ་ཀི་སི་ཐན་ནང་དེ་རིང་རེས་གཟའ་ཕུར་བུའི་ཉིན་གནམ་གཤིས་ཀྱི་གྲང་ངར་དང་དྲག་སྤྱོད་པའི་དྲག་ལས་སྤེལ་བའི་ཉེན་ཚབས་ལ་མ་འཛེམས་པར། མང་ཚོགས་ནས་རྙོག་གླེང་ཆེ་བའི་རྒྱལ་ཡོངས་འོས་བསྡུའི་ནང་ཆ་ཤས་ལེན་ཆེད་འོས་འཕེན་གནང་བཞིན་ཡོད་པ་རེད། འོས་བསྡུའི་སྔོན་རེས་གཟའ་ལྷག་པའི་ཉིན་ལྷོ་ཤར་བྷེ་ལུ་ཅི་སི་ཐན་གྱི་མངའ་ཁུལ་ནང་དྲག་སྤྱོད་པའི་དྲག་ལས་སྤེལ་བའི་དོན་རྐྱེན་ནང་ཉུང་མཐར་མི་གྲངས་ལྔའི་ཚེ་སྲོག་བཅད་ཡོད་པ་རེད། པཱ་ཀི་སི་ཐན་གྱི་སྲུང་སྐྱོབ་ཚན་པས་འོས་བསྡུའི་རིང་ཁ་པར་གྱི་འབྲེལ་མཐུད་བཅད་ཡོད་པ་དང་ཁྱིམ་མཚེས་ཨི་རན་དང་ཨབ་གྷ་ནིས་ཐན་གཉིས་དང་ས་འབྲེལ་གྱི་ས་མཚམས། གནས་སྐབས་སྒོ་བརྒྱབ་པ་དང་འོས་བསྡུ་བྱ་ཡུལ་ཁག་ལ་ཉེན་རྟོག་པ་དང་དམག་དཔུང་ཤུགས་ཆེ་བཀོད་སྒྲིག་གིས་སྲུང་བྱ་དམ་དོན་བྱེད་བཞིན་ཡོད་པ་རེད། རྒྱལ་ས་ཨི་སི་ལ་མ་བྷད་ཀྱི་ནང་ད་རང་སྔ་པོ་འོས་འཕེན་གནང་བར་བསྟར་པ་བསྒྲིགས་ནས་བཞུགས་པའི་ཁོངས་སུ། དགུང་གྲངས་བརྒྱད་ཅུ་གྱ་དྲུག་ལ་ཕེབས་པའི་བུད་མེད་རྒན་མོ་མོམ་ཏཱཟ་ཞུ་བ་ཡོད་པ་དང་རོ་ཡི་ཏེར་གསར་ལས་ཁང་གི་གསར་འགོད་པས་ཁོང་ལ་དེ་འདྲ་སྔ་པོ་ཕེབས་དགོས་དོན་བཀའ་འདྲི་ཞུས་པའི་ལན་དུ། ཁོང་གིས། རྒྱལ་ཁབ་ཀྱི་གནས་སྟངས་དང་འབྲེལ་བ་ཆགས་ཀྱི་ཡོད་པས་ངས་ཕྱི་པོ་ག་འདྲ་ཡོང་ཤེས་ཀྱི་རེད་ཅེས་ལན་འདེབས་གནང་འདུག་གནད་དོན་དབྱེ་ཞིབ་པ་ཚོས་ཐེངས་དེའི་འོས་བསྡུ་དེ་ནི་པཱ་ཀི་སི་ཐན་ལ་དྲག་སྤྱོད་པའི་དྲག་ལས་ལ་གདོང་ལེན་བྱ་དགོས་པའི་གནད་དོན་ཙམ་མིན་པར། པཱ་ཀི་སི་ཐན་གྱི་རྒྱལ་ཁབ་ཀྱི་དཔལ་འབྱོར་གནས་སྟངས་འཛིན་སྐྱོང་ཚགས་ཚུད་ཡག་པོ་མ་བྱུང་བའི་ཁྲོད་དངོས་ཟོག་གི་རིན་གོང་ཚད་ལས་བརྒལ་བ་འཕར་ཏེ་མང་ཚོགས་ཀྱི་ཉིན་རེའི་འཚོ་བར་དཀའ་ངལ་ཆེན་པོ་འཕྲད་བཞིན་པ་དང་ཆབ་སྲིད་འཛིན་སྐྱོང་གི་ལས་དོན་ལ་མཚོན་ན་སྲིད་དོན་ཚོགས་པ་ཁག་གི་བར་མི་མཐུན་པའི་འགལ་ཟླའི་རང་བཞིན་ཆེ་བའི་ཁྲོད་འཁྲུག་ཟིང་གང་ཆེའི་གནས་སྟངས་ཤིག་གི་འོག་ཏུ་གནས་ཡོད་པ་གསུང་གི་ཡོད་པ་རེད། ཐེངས་དེའི་འོས་བསྡུའི་འགྲན་རྩོད་གཙོ་བོ་ལྐོག་ཟའི་ཉེས་འཛུགས་འོག་བཙོན་འཇུག་འོག་ཏུ་ཡོད་པའི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱིས་མགོ་ཁྲིད་པའི་པཱ་ཀི་སི་ཐན་ཏཱ་རིག་ཨི་ཨིན་སཱབ་སྟེ་དྲང་བདེན་ཆབ་སྲིད་ཚོགས་པ་དང། ཡང་སྲིད་བློན་ཟུར་པ་ནཝ་ཟ་ཤ་རིབ་བུ་སྤུན་གཉིས་ཀྱིས་མགོ་ཁྲིད་པའི་པཱ་ཀི་སི་ཐན་མུ་སི་ལིམ་ལིག་ཚོགས་པ་གཉིས་ཀྱི་བར་ཐུག་གི་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཆབ་སྲིད་གནད་དོན་དཔྱད་ཞིབ་པ་ཚོས་གསུངས་ན་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱི་ཆབ་སྲིད་ཚོགས་པར་འོས་བསྡུའི་ནང་ཆ་ཤས་ལེན་རྒྱུར་རྣམ་པ་འདྲ་མིན་གྱི་ཐོག་ནས་དཀའ་ངལ་དང་འགོག་རྐྱེན་འཕྲད་སྟངས་ལ་དཔྱད་ན། སྲིད་བློན་ཟུར་པ་ནཱ་བཱ་ཤ་རིབ་ཀྱི་སྲིད་དོན་ཚོགས་པར་འོས་ཤོག་ཐོབ་རྒྱུའི་རེ་བ་ཆེ་བ་ཞིག་ཡོད་པ་མངོན་གྱི་ཡོད་པ་དང། ཡིན་ནའི་འོས་བསྡུའི་གྲུབ་འབྲས་དེ་མཐའ་གཅིག་ཏུ་སྲིད་དོན་ཚོགས་པ་སུ་ཞིག་ལའང་རྒྱལ་ཁ་མ་ཐོབ་པ་ཡིན་ན། སྐབས་དེར་དབང་ཚད་ཆེ་བའི་དམག་དཔུང་གིས་ཐེ་གཏོགས་བྱེད་འགོ་བཙུགས་སྲིད་པ་བརྗོད་ཀྱི་ཡོད་པ་རེད། དེ་ཡང་ཆབ་སྲིད་དཔྱད་ཞིབ་པ Abbas Nazir ཞུ་བས Reuters གསར་ལས་ཁང་ལ་དགོངས་ཚུལ་གསུངས་པའི་ནང་འོས་བསྡུའི་རྒྱལ་ཕམ་སུ་ལ་ཐོབ་མིན་གྱི་ཐག་གཅོད་དེ་མཐའ་མ་དབང་ཚད་ཆེ་བའི་དམག་དཔུང་དང་སྲུང་སྐྱོབ་ཚན་པས་བྱེད་ཀྱི་རེད་ཅེས་དང Imran Khan གྱི་ཆབ་སྲིད་ཚོགས་པར་དེར་འགྱུར་ལྡོག་ཞུ་ཐུབ་པའི་ཐབས་ལམ་གཅིག་ཡོད་པ་དེ་ནི་ཁོང་གི་རྒྱབ་སྐྱོར་བ་ཚོས་གཞི་རྒྱ་ཆེན་པོའི་ཐོག་ནས་ཁྱོན་ཡོངས་ནས་འོས་འཕེན་གནང་རྒྱུ་དེ་རེད་ཅེས་གསུངས་ཡོད་པ་རེད། ཡང་ཁོང་གིས་རྒྱལ་ཁབ་ལ་འཕྲད་བཞིན་པའི་དཔལ་འབྱོར་གྱི་དཀའ་ངལ་དེ་ཧ་ཅང་གི་ཆེན་པོ་ཞིག་དང་ཛ་དྲག་པོ་ཞིག་ཡིན་པས་གཞུང་འཛིན་སྣེ་མོར་སུ་འདྲ་ཞིག་སླེབས་པ་ཡིན་རུང་དཀའ་ངལ་དེ་ལས་སླ་པོ་ཞིག་སེལ་ཐུབ་པ་དཀའ་བ་དང། དཀའ་ངལ་དེས་དཀའ་སྡུག་ཆེན་པོ་ཞིག་ལ་གདོང་ལེན་བརྒྱུད་ནས་མ་གཏོགས། སའི་ཐུགས་འདོད་མེད་པ་གསུངས་ཡོད་པ་རེད། པ་ཀི་སི་ཐན་ནང་འོས་འཕེན་མང་ཚོགས་ས་ཡ་བརྒྱ་དང་ཉི་ཤུ་རྩ་བདུན་ཡོད་པ་དང་འོས་བསྡུའི་ནང་ཆེ་ཆུང་བསྡོམས་སྲིད་དོན་ཚོགས་པ་བཞི་བཅུ་ཞེ་བཞི། གྲོས་ཚོགས་འཐུས་མི་ཞབས་སྟེགས་ཉིས་བརྒྱ་དྲུག་ཅུ་རེ་དྲུག་དང། ཡང་བུད་མེད་དང་གྲངས་ཉུང་མི་རིགས་ལ་ཟུར་འཇོག་བྱས་པའི་ཞབས་སྟེགས་བདུན་ཅུ་ཡོད་པར་འགྲན་རྩོད་བྱེད་བཞིན་ཡོད་པ་དང་འོས་བསྡུའི་རྗེས་སུ་འོས་ཐོབ་བྱུང་བའི་གྲོས་ཚོགས་འཐུས་མི་རྣམ་པས་སྲིད་བློན་འདེམས་བསྐོ་གནང་གི་ཡོད་པ་དང་གལ་ཏེ་སྲིད་དོན་ཚོགས་པ་གང་ཞིག་ལ་མཐའ་གཅིག་ཏུ་མང་མོས་རྒྱལ་ཁ་མ་ཐོབ་ཚེ། གྲོས་ཚོགས་ནང་འཐུས་མི་གདན་གྲངས་མང་ཤོས་ཡོད་མཁན་གྱི་ཆབ་སྲིད་ཚོགས་པ་འདི་ཡིས་ཆབ་སྲིད་ཚོགས་པ་གཞན་ཁག་དང་མཉམ་རུབ་ཀྱི་ཐོག་ནས་མནའ་འབྲེལ་གཞུང་འཛིན་ཐུབ་ཐབས་བྱ་རྒྱུ་ཡིན་པ་རེད།